འདི VOA ཨ་རི་རླུང་འཕྲིན་ཁང་ནས་རྒྱང་སྲིང་ཞུ་གི་ཡོད། སོ་ཡ་ལ་བོད་ཀྱི་གླུ་གར་རྒྱ་མཚོའི་ལས་རིམ་འདིའི་ནང་བོད་ཀྱི་ཐུན་མོང་མ་ཡིན་པའི་ལྷ་མོའི་རྣམ་ཐར་དང་ཡུལ་གཞས། དེང་དུས་ཀྱི་བོད་གཞས་གསར་པ། རོལ་ཆ། ལོ་རྒྱུས་བཅར་འདྲི་ཞུས་པ་སོགས་རྒྱང་སྲིང་ཞུ་གི་ཡོད། ལས་རིམ་གོ་སྒྲིག་ཞུ་མཁན་རྗེ་གཤོང་བློ་བཟང་ཚུལ་ཁྲིམས་ཡིན། དེ་རིང་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་དམར་གྱིས་བོད་བཙན་བཟུང་བྱས་རྗེས་མཐར་བོད་ཀྱི་རྒྱལ་ས་ལྷ་སར་བོད་མི་སེར་སྐྱ་ཕོ་མོ་རྒན་གཞོན་ཚང་མ་ནོར་བུ་གླིང་ཁར་འཛོམས་ཏེ་རྒྱ་དམར་ལ་སྒེར་ལངས་ཀྱིས་ངོ་རྒོལ་བྱས་ཏེ་ལོ་ངོ་དྲུག་ཅུ་རེ་གསུམ་འཁོར་བའི་དུས་དྲན་གྱི་ཉིན་མོར། རྒྱ་མིའི་མནར་གཅོད་ཀྱི་དཀའ་སྡུག་འོག་འདས་གྲོངས་སོང་བའི་བོད་མི་དཔའ་བོ་དཔའ་མོ་རྣམས་ལ་གུས་འདུད་ཞུ་ཆེད་བོད་ཀྱི་ཟློས་གར་ཚོགས་པས་བཏང་བའི་དཔའ་བོ་དཔའ་མོ་ཞེས་པ་དེ་གསན་རོགས་གནང་གཞས་ཚིག་ནི་རང་ཡུལ་དྲན་བཞིན་བསྡད་པའི་དཔའ་བོ་དཔའ་མོ་ཐུགས་རྗེས་ཟུངས་ཤིག་མགོན་པོ་སྤྱན་རས་གཟིགས་དབང་བོད་མིའི་རང་དབང་བདེན་མཐའ་མྱུར་ཐོབ་ཤོག་སེར་སྐྱ་ཁྲི་ཕྲག་མང་པོས་ལུས་སྲོག་ཕངས་མེད་གློད་པར་དཔའ་བོ་དཔའ་མོའི་སྙིང་སྟོབས་ལ་ཡིད་ལ་དྲན་བཞིན་གུས་བརྩི་ཞུ་གཞིས་ལུས་སྤུན་ཟླ་རྣམས་ནས་ཀླ་ཀློའི་གདུག་རྩུབ་འོག་ལ་སྙིང་སྟོབས་ཞུམ་པ་མེད་པར་རང་བཙན་ལས་འགུལ་སྤེལ་བར།

མི་ལོ་བཅུ་ཕྲག་བར་དུ་ང་ཚོ་ཡི་ཤ་ཟད་རུས་ལ་མ་ཐུག་བར་དགྲ་བོས་བཙན་གནོན་བཏང་བྱུང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱལ་གཅེས་མི་དམངས་འུ་ཐུག་བཟོད་བྲལ་མཐའ་མེད་ཀྱིས་བདེན་པའི་ཡར་ལ་ལངས་ཡོད་ལོངས་ཤོག་ལོངས་ཤོག་བོད་མི་རྣམས་འཛམ་གླིང་མི་དམངས་ང་ཚོའི་རྒྱབ་ཏུ་ལོངས་ཤོག་བདེན་པའི་དཔང་པོ་མཛོད་ཅིག

སྒེར་ལངས་ཀྱིས་རྒྱ་དམར་བཙན་རྒྱལ་བོད་ནས་མཐར་སྐྲོད་ཀྱིས་རྒྱལ་ཁའི་གླུ་དབྱངས་གསུམ་བཅུའི་དྲན་གསོ་འབུལ་དྲན་གསོ་འབུལ། རྒྱལ་ཁའི་རྒྱལ་དར་སྲོག་ལྟར་བསྡུས་བཟུང་སྟེ་བོད་ལྗོངས་ཁ་བ་ཅན་དུ་ཅིས་མི་སྒྲེང་ཕྱག་ན་པད་མོའི་གདུལ་ཞིང་གངས་ལྗོངས་སུ་མི་རིགས་རྒྱལ་བ་རྒྱ་མཚོ་སླར་བྱོན་ཏེ་གཞིས་བྱེས་བོད་མི་ངོ་འཛོམས་དགའ་སྟོན་སར་ང་ཚོའི་རྒྱལ་ཁའི་གླུ་དབྱངས་ཅིས་མི་ལེན་ཅིས་མི་ལེན།